ད་བྱང་ཆུབ་སེམས་དཔའ་ཡིན་ན་གཞན་དོན་ཡལ་བར་འདོར་ཨེ་མར་བར་གཞན་དོན་ཡལ་བར་འདོར་འདོད་ཀྱི་བསམ་པ་ལ་སོགས་པ་དང། ནི། དོན་དག་དེ་ཡང་རང་རང་དོན་དོན་གཉེར་གྱི་འདོད་པ་གཙོ་བོ་རང་གི་དོན་དུ་གཉེར་བ་ལ་སོགས་པ་འོ་དེ་འདྲ་བྱུང་སོང་ན་དེ་ནི། སེམས་དེ་ཤིང་བཞིན་དུ་གནས་པར་བྱས་བྱས་ནས། དེ་ནི་དེ་ཚོ་བསམ་པ་གཏོང་རུ་མ་བཅུག་ཟེར་ཡིན་པ་རེད། མི་བཟོད་ལེ་ལོ་འཇིགས་པ་དང། མི་བཟོད་པ་དང་ད་སེམས་ཅན་གཞན་གྱིས་རང་ལ་ཚིག་ངན་སྨྲ་བ་ལ་སོགས་པ་དང། རང་ལ་དེ་ནས་གཤེ་བ་དང་བརྡེག་པ་དང་མཚང་འབྲུ་བ་ལ་སོགས་པ་དེ་ཚོ་བྱེད་པར་མི་བཟོད་པ་དང། ལེ་ལོ། ལེ་ལོའི་དབང་གིས་ཆོས་ལ་བརྩོན་འགྲུས་བྱེད་མི་ཐུབ་པ་དེ་འདྲ་དང། ཡང་འཇིགས་སྐྲག་སྐྱེས་བྱས་ནས་ཆོས་ལ་བརྩོན་འགྲུས་བྱེད་མི་ཐུབ་པ་ཆོས་བྱེད་སྙིང་མ་འདོད་ཡག་ལ་སོགས་པ་དང། དེ་བཞིན་སྤྱི་བརྟོལ་མུ་ཅོར་དང་ཟེར་སྤྱི་བརྟོལ་ཟེར་དེ་ད་ཕོ་ཁྱི་པ་བས་ཕོ་པ་ཟེར་དེ་འདྲ་ཡིན་པ་རེད། ཧམ་པ་ཆེན་པོའི་སྒོ་ནས་མི་དགེ་བའི་བྱ་བ་ལ་འཇུག་པ།

དོན་མེད་བརྩོན་པའི་ཡིད་བརྟགས་ནས་དེ་ཚེ་དཔའ་བོས་གཉེན་པོ་ཡིས། དེ་ནི་བརྟན་པོར་གཟུང་བར་བྱ་ཟེར་ཀུན་ནས་ཉོན་མོངས་ཀྱི་ཕྱོགས་ལ་སོགས་པ་དང། དོན་མེད་ཀྱི་དོན་མ་ཡིན་པའི་ཆོས་ལ་འབད་རྩོལ་བྱེད་པ་ལ་སོགས་པ་དང། དེ་ཚོ་བྱས་ཟིན་ན་དེ་ནི་རང་གི་ཡིད་ལ་བརྟག་དཔྱད་བྱས་ཤིང། དེས་ན་བྱང་ཆུབ་སེམས་དཔའ་རྣམས་ཀྱིས་གཉེན་པོ་དེ་བརྟན་པོའི་སྒོ་ནས་བཟུང་ཞིག་ཟེར། གཉེན་པོ་བརྟན་པོའི་སྒོ་ནས་བཟུང་བྱས་ནས་དེ་དག་ཡོང་རུ་མ་བཅུག་ཟེར་དེ་ཡིན་པ་རེད། ཤིན་ཏུ་ངེས་དང་རབ་དད་དང།

ཤིན་ཏུ་ངེས་ངེས་བརྟན་བརྟན་བྱེད་ཅིང། མ་མཐའ་མ་མཐའ་ཡང་དགེ་སློང་ཡིན་ན་ཁྲིམས་ཉིས་བརྒྱ་ལྔ་བཅུ་རྩ་གསུམ་དུ་དགེ་ཚུལ་ཡིན་ན་བླང་འདས་སོ་དྲུག་ལ་སོགས་པ་དེ་སོགས་བྱ་བ་དེ་ལ་ཞུགས་ན། ཉེས་པ་དེ་འབྱུང་གི་རེད་གསུངས་སོ་སྙམ་བྱས་ངེས་ངེས་ཏག་ཏག་བྱེད་པ་དེ་འོ་དེ་འདྲ་ཅིག་ལ་ཟེར་གོ་ད་དགེ་བསྙེན་ཡིན་ནའི། ཡོངས་རྫོགས་དགེ་བསྙེན་ལ་བསླབ་བྱ་ལྔ་ཡོད་རེད་དེ་ལྔ་པོ་དེ་ངེས་ངེས་ཏག་ཏག་བྱེད་དགོས་བྱེད་གི་རེད་བ། དེ་མིན་གྱི་དེ་ནས། བྱང་ཆུབ་སེམས་དཔའ་ཡིན་ན

སྡིག་པའི་བྱ་བ་ལ་འཇུག་པ་དེ་ཡིན་ན། བདག་དེ་ལྟ་བུ་དེ་འཇུག་པ་ཡིན་ན་ནི་མཁན་པོ་དང་སློབ་དཔོན་ལ་སོགས་པ། དེ་ཚོ་ལ་བལྟས་ནས་རུང་གི་མ་རེད་གསུངས་སོ་སྙམ་དང་ཡང་ན། དཀོན་མཆོག་གསུམ་པོ་དེ་ལ་བལྟས་ནས་རུང་གི་མ་རེད་གསུངས་སོ་སྙམ་བྱས་གཞན་རྒྱུ་མཚན་དུ་བྱས་བྱས་ནས། བྱ་བ་ངན་པ་ལས་ལྡོག་པ་དེ་ཡིན་ན། དེ་ནི་ཁྲེལ་ཡོད་ཀྱི་བསམ་པ་ཟེར་དེ་ཡིན་པས། ངོ་ཚ་ཡི་བསམ་པ་ཟེར་དུས་རང་ཉིད་ད་ལྟ་དལ་འབྱོར་གྱི་མི་ལུས་ཐོབ། སངས་རྒྱས་ཀྱི་བསྟན་པ་དང་མཇལ།

འདོད་པ་རྣམས་ཀྱིས་མི་སྐྱོ་ཞིང་ཉོན་མོངས་སྐྱེས་པས་དེ་དག་གི་སེམས་དེ་བྱུང་ངོ་བརྩེར་ལྡན་དང་ཟེར་ཕན་ཚུན་མི་མཐུན་པར་བྱེད་པ་ཞེས་དཔེར་ན་ཕན་ཚུན་མི་གཉིས་མཐུན་གྱིན་འདུག་ན་དེ་མི་མཐུན་པར་བྱེད་པར་དཀྲུག་ཤིང་བྱེད་པ་ལ་སོགས་པའོ། འོ་དེས་དེ་ནི་དེ་བྱིས་པ་ཟེར་བྱ་བྱ་འདུག་པ་ཕན་ཚུན་མི་མཐུན་བྱིས་པ་ཡི་ཟེར་བྱའོ་བཅུ་པོ་དེ་ན་ད་བྱིས་པ་ཡི་ཟེར་མཁན་དེ་སོ་སོ་སྐྱེ་བོ་བྱིས་པ་སོ་སོ་སྐྱེ་བོ་ཟེར་མཁན་དེ་ལ་གོ་ན་འགྲིག་གི་འདུག་པ། ཕན་ཚུན་མི་མཐུན་བྱིས་པ་ཡི་འདོད་པ་རྣམས་ཀྱིས་མི་སྐྱོ་ཞིང་ཟེར་ད། སོ་སོ་ཀྱིས་རང་གི་འདོད་པ་གང་ཡིན་པ་ཚང་མ་ཐམས་ཅད་དེ་མི་སྐྱོ་བར་བྱེད་པ། ཉོན་མོངས་སྐྱེས་པས་དེ་དག་གི་སེམས་དེ་བྱུང་ངོ་བརྩེར་ལྡན་དང་ཟེར་ད་ཉོན་མོངས་སྐྱེས་པ་ཡིས་དེ་དག་ཡོང་བར་བྱེད་གི་རེད་བ་དེ་དག་གི་སེམས་དེ་བྱུང་ངོ་ཟེར་ཉོན་མོངས་སྐྱེས་པ་ལ་བརྟེན་ནས་རང་གི་རྒྱུད་ལ་དེ་ལྟ་བུའི་སེམས་ངན་པ་དེ་བྱུང་སོང་གསུངས་སོ་སྙམ་ཞེས་བྱས་ནས་བརྩེ་བ་ཆེན་པོས་ཀུན་ནས་ཀུན་ནས་བསླངས་བྱས་ནས། ལྷན་ཅིག། སྙིང་རྗེ་ལ་སོགས་པ་དེ་ཚོ་དང་ལྡན་པར་བྱེད་དགོས་རེད། ཁ་ན་མ་ཐོ་མེད་དངོས་ལ་བདག་དང་སེམས་ཅན་དབང་བྱས་ཤིང། ཁ་ན་མ་ཐོ་བ་མེད་པར་སེམས་དེ་དག་དགེ་བའི་ཆོས་དེ་རེད་བ། དགེ་བའི་ཆོས་དེ་ལ་བདག་དང་སེམས་ཅན་ལ་དབང་བར་བྱེད་པར་བྱེད་དགོས་རེད། རང་ཉིད་ལ་དགེ་བའི་ཆོས་དེ་བྱེད་པ་ལ་དབང་བ་དང་སེམས་ཅན་གཞན་ལ་དགེ་བའི་ཆོས་བྱེད་པ་ལ་དབང་བ་བྱེད་པ། སེམས་ཅན་གཞན་གྱིས་བྲལ་ཡོད་ལྟ་བུ་དེ་བྱེད་ཅེས་ན་དགེ་བ་དགེ་ཆོས་བྱེད་པ།

དག་ན་ཡིད་ཁྱོད་ནི་མི་གཞན་གྱིས་ཁ་ངན་ཚིག་ངན་སྨྲ་བ་ལ་སོགས་པ་དེ་དག་ཚང་མ་རང་གི་ལུས་དེ་ལ་ལབ་གོ་རེད་མ་གཏོགས་སེམས་དེ་ལ་ལབ་གོ་མ་རེད་བ་ཡེ་ནས་རང་གིས་མི་བཟོད་པ་བྱེད་གོ་རེ་ཟ་མི་བཟོད་པ་བྱེད་གོ་རེ་ཟ་ཨ་ནི་རྗེས་མ་ནི་ལུས་དེ་བྱ་རྒོད་ཀྱིས་དེ་ནི་ཕན་ཚུན་ཀུན་ཏུ་ཕར་ཕར་འཐེན་ཚུར་ཚུར་འཐེན་བྱས་ནས་བགོ་བཤའ་རྒྱག་ནས་ཟ་འགྲོ་གཉིས་ཀ་དེ་ནི་ཁྱེད་རང་གིས་མི་དགའ་བ་ག་འདྲ་ཞིག་བྱེད་ག་ཟེ་དེ་གཉིས་དེ་ཡི་ཚེ་ན་ཨ་ནི་བྱ་རྒོད་ལ་མི་དགའ་བ་བྱེད་གི་བས།

ཁོ་ཡིས་གཅིག་ལབ་སོང་ན་རང་གིས་ཕར་གཉིས་ལབ་ཚར་ཐག། ཚུར་གཅིག་གཞུས་སོང་ན་ཕར་གཉིས་གཞུ་ཡ་ཚར་ཐག། ཚུར་གནོད་པ་གཅིག་བྱས་སོང་ན་ཕར་གནོད་ལན་གཅིག་བྱེད་ཡ་ཚོར་ཐག་འང་དེ་འདྲ་བྱེད་དགོས་ཡ་མི་འདུག་འོང་ས་ཡིན་མ་རེད། ད་ལྟ་ཅི་ཕྱིར་ཁ་ཏ་བྱེད་ཟེར། ད་ལྟ་ཅིའི་ཕྱིར་ནི་དེ་ཡི་ཡག་བྱས་ནས་ག་རེ་བྱེད་དགོས་རེད། ལུས་དེ་བདག་གིར་བཟུང་བྱས་ནས་ཡིད་ཁྱོད་ཅི་ཕྱིར་སྲུང་བར་བྱེད་ཟེར། ལུས་དེ་ཡིས་ནི་བདག་གིར་བཟུང་ནས་ང་ཡི་ལུས་སུ་ནི་ཐོག་མ་ང་ཚོ་མ་ཡི་མངལ་དུ་སྐྱེ་བ་ལེན་ནས་བཟུང་སྟེ། མ་ཡི་མངལ་དུ་སྐྱེ་བ་ལེན་པ་དེའི་ཚེ་ན་ལུས་དེ་རང་གི་ལུས་མ་རེད་བ་ངོ་མ་བྱེད་ཀྱི་ཡིན་ན་ཕ་མའི་ཁུ་ཁྲག་རེད་བ། ཕ་མའི་ཁུ་ཁྲག་དེ་ལ་རང་གི་རྣམ་པར་ཤེས་པ་དེ་ཞུགས་ནས་ད་དེ་ནས་བཟུང་སྟེ་ང་ཡི་ལུས་ཟེར་དེ་ད། རྗེས་མ་ལུས་སེམས་ཁ་མ་བྲལ་གྱི་བར་དེ་ང་ཡི་ལུས་ཟེར་ནས་བདག་གིར་བཟུང་བསྡད་གོ་རེད་བ། ལུས་དེ་བདག་གིར་བཟུང་བྱས་ནས་ཟེར། ཡིད་ཁྱོད་ཅི་ཕྱིར་བསྲུང་བར་བྱེད་ཟེར། ཡིད་ཁྱོད་རང་གིས་དེ་ལྟ་བུ་ནི་བསྲུང་བྱས་ནས་སྲོག་ནི་མི་གཞན་མ་ཡི་སྐྱོན་སྣ་ཁ་ཅིག་བྱས་མ་ཆོད་ཅིག་ནི། ཐ་ན་ཚེ་སྩོགས་ཉིན་པ་ཅན་ལོག་མ་ཆོད་ཅིག་ནི་ལུས་དེ་ལས་སྲོག་ནི་གར་ཅིག་དགའ། གསུངས་པ་ཡི་ནི། མ་འོངས་པ་ན་ལ་བྱ་དགའ་ལ་སོགས་པ་དེ་སྲོག་གི་ཁ་ནང་འགྲོ་རྒྱུ་ནི་རང་རེད། དེར་སྲོག་ནི་འདས་པ་ས་ནི་གར་ཅིག་དགའ་ཟེར་ཡིན་པ་རེད། ཁྱོད་དང་དེ་གཉིས་སྲོག་སོང་ན་དེ་ཀུན་ཁྱོད་ལ་གྱིས་ཤིག་བྱ། ཨ་ནི། ཁྱེད་རང་དང་ལུས་གཉིས་པོ་དེ་སོ་སོ་སོ་སོ་བ་རེད། རྗེས་མ་དེ་གཉིས་ཀ་དེ་ཁ་བྲལ་ནས་སོ་སོ་སོ་སོ་བྱེད་རྒྱུ་རེད། དེས་ཀོ་ཁྱོད་ལ་ཅི་ཞིག་བྱ་དེས་དེའི་ཚེ་ན་ཨ་ནི་ཁྱེད་རང་ལ་ག་རེ་བྱེད་ག་ཟེར་ལུས་དེ་ཕན་ཐོགས་ག་རེ་འདུག་རྨོངས་པའི་ཡིད་ཁྱོད་ཅི་ཡི་ཕྱིར་ཤིང་གཟུགས་གཙང་མ་གཟུང་མི་བྱེད། གལ་སྲིད་ནི་ང་ལུས་དེ་བདག་ཏུ་བཟུང་དགོས་དགོས་འདུག་བདག་ཏུ་བཟུང་ཡ་དེ་ག་རེ་རེད་ཟེར་ན་ཐོག་མ་མ་རིག་པའི་རྨོངས་པའི་དབང་གིས་ནི་བདག་ཏུ་མ་བཟུང་ན་འགྲིག་ཡ་མི་འདུག་ཟེར་གྱི་འདུག་ན་ཨ་ནི་ཁྱེད་རང་བདག་ཏུ་བཟུང་ཡ་དེ་ཤིང་གི་གཟུགས་གཙང་མ་ཅིག་ལ་ངར་འཛིན་བྱས་ནས་འགྲིག་གི་རེད་བ། ཤིང་གཟུགས་གཙང་མ་ཞིག་ཟེར་བྱས་ནས་ཤིང་གི་གཟུགས་བཞག་ཁྱེད་ཀྱི། ལུས་རང་གི་ལུས་དང་འདྲ་ཞིག་བྱས་བྱས་ནས་དེ་ལ་ངའོ་སྙམ་པའི་ངར་འཛིན་བྱས་བྱས་ནས་དེ་ལ་སྲུང་བ་ལ་སོགས་པ་དེ་ཚོ་བྱས་ནས་འགྲིག་གི་རེད་ཡིན་གཅིག་མིན་གཅིག་མི་གཙང་བའི་རང་བཞིན་གྱི་ལུས་དེ་བཟུང་ནས་སྡིག་པ་མང་པོ་བསགས་ཀྱི་དེ་བས་ལ་དེ་འདྲ་བྱས་པ་དགའ་གི་རེད། མི་གཙང་ཚོགས་ཀྱི་འཁྲུལ་འཁོར་འདི་རུལ་བ་བསྲུངས་ཏེ་ཅི་ཞིག་རུང་ཟེར། ད་ང་ཚོ་ལུས་དེ་ཡིན་ན་མི་གཙང་བ་ཕུང་པོ་ཅིག་རེད་དེ་རུལ་བ་མི་གཙང་བ་རྫས་སུམ་ཅུ་སོ་གཉིས་ཟེར་རྣམ་པར་སྔོ་བ་དང་རྣམ་པར་དམར་བ་ལ་སོགས་པ་དེ་འདྲ་མི་གཙང་བ་རྫས་སུམ་ཅུ་སོ་གཉིས་ཀྱིས་གང་དེ་ཁྱེད་ཀྱི་འཁྲུལ་འཁོར་ལྟ་བུ་དེ་ཡིན་པ་རེད། འོ་དེ་ལྟ་བུ་དེ་ནི་རུལ་བ་དེ་སྲུང་བྱས་ནས་ནི་ད་ལྟ་ཡི་བར་དུ་སྲུང་ནས་ལས་ཀ་ག་རེ་བྱུང་སོང་ཟེར་སྡིག་པ་བསག་ཡ་བྱེད་མ་གཏོགས་བྱེད་ཡ་ག་རེ་བྱུང་སོང་ཟེར་དེ་ཡིན་པ་རེད། གལ་སྲིད་དེ་ཤེས་ཀྱི་མི་འདུག་ན་མི་གཙང་བའི་ཕུང་པོ་ཡིན་པ་དེ་ཧ་གོ་གི་མི་འདུག་ན་ཐོག་མར་པགས་པའི་རིམ་པ་དེ་རང་གི་བློ་ཡིས་ཐ་དད་ཕྱེ་ཟེར་ནས་དེ་ཤེས་ཀྱི་མི་འདུག་ན་པགས་པ་ཤོར། རང་གི་ལུས་དེ་པགས་པ་བཤུས་ནས། ཡིད་ཀྱི་སྒོ་ནས་ནི་སོ་སོ་ཡི་ལུས་དེ་པགས་པ་བཤུས་ཏེ་ནི་པགས་པ་བཤུས་ཚར་བའི་ལུས་དེ་ག་འདྲ་འདྲ་ཅིག་འདུག་ཨ་ནི་པགས་པ་བཤུས་བྱས་ནི་ཨ་ནི་ནོར་ལོ། རུས་པ་རུས་པ་ཅིག་ཅིག་སྟོན་ཤ་ཤ་ཅིག་ཁྲག་ཁྲག་ཅིག་ཨ་ཐུགས་སུ་དབྱེ་བ་ཅིག་ཕྱེ་སྟེ་བཀོད་ན་ཨ་ནི་ནང་ལོགས་ག་རེ་འདུག་ཐུགས་སུ་ཐ། ཐ་དད་དུ་ཕྱེ་ནས་བལྟ་ཞོག་ཟེར་རང་གི་བློ་ཡི་ཐ་དད་ཀྱིས།

ཚང་མ་དང་བཅས་སྙིང་པོ་མེད་པ་རྐྱང་རྐྱང་རེད་འདུག་པ་རེད་བ། ནང་ལོགས་རུས་པ་དེའི་སྙིང་པོ་ཡོད་མ་རེད་ཤ་དེའི་སྙིང་པོ་ཡོད་མ་རེད་ཁྲག་དེའི་སྙིང་པོ་ཡོད་མ་རེད་རྒྱུ་མ་ཡི་སྙིང་པོ་ཡོད་མ་རེད། གློ་བ་དང་སྙིང་ལ་སོགས་པ་དེ་ཚོའི་སྙིང་པོ་ཡོད་མ་རེད་བ་ཚང་མ་དང་བཅས་སྙིང་པོ་མེད་པའི་ཤ་སྟག་ཡིན་པ་རེད། དེ་ལ་སྙིང་པོ་ཅི་ཡོད་ཅེས་བདག་ཉིད་ཀྱིས་ནི་བརྟག་པར་གྱིས། རང་གིས་རང་ལ་དེ་རྟོག་ཞིབ་བྱས་ནས་བལྟ་ཞོག།

ད་ནི་རང་གི་ཁྲག་དེ་རང་གིས་འཐུང་བཅུག་ཟེར་ན་འཐུང་འཐུང་ཐུབ་ཀྱི་མ་རེད་བ་ཁྲག་ཀྱང་བཏུང་དུ་མི་རུང་ལ་ཟེར། སོ་སོ་སོ་སོ་གི་ཁྲག་དེ་སོ་སོ་སོ་སོ་ཡིས་འཐུང་བཅུག་པ་ཡིན་ན་སྡུག་བསྔལ་ཞེ་པོ་ཅིག་སྟེར་པ་རེད་བ་དང། རྒྱུ་ལྟོའང་གཞིབ་ཏུ་མི་རུང་ལ་ཟེར། རྒྱུ་ལྟོ་ཟེར་དུས་རྒྱུ་མ་དང་ལྟོ་བ་ལ་སོགས་པ་ཡང་ནི་གཞིབ་རུང་གི་མ་རེད་ཟེར། མ་ང་ཚོས་ལྟོས་ཟེར་གྱི་ནི། མངར་མོ་ལ་སོགས་པ་དེ་ཚོ་འཇིབ་པ་ནང་བཞིན་བྱས་ནས་དེ་འདྲ་བྱེད་རུང་གི་མ་རེད་ཟེར་མི་རུང་བ་རེད། འོ་དེ་ཚོ་ཚང་མ་དང་བཅས་ཟ་མི་རུང་བ་ཤ་སྟག་རེད། ལུས་ཀྱིས་ཁྱེད་ལ་ཅི་ཞིག་བྱ་ཟེར་སོ་སོ་ཟ་ཡག་དང་འཐུང་ཡག་ལ་སོགས་པ་དང་གྲོགས་པོ་བརྒྱག་ཡག་དེ་འདྲ་ནི་ཕན་ཡོད་མི་འདུག་བ་ཟེར་ལུས་དེས། དེ་ཡི་ས་ནས་ལུས་དེ་སྲུང་བྱས་ནས་ག་རེ་བྱེད་ག་ཟེར།